གསན་མཁན་རྣམ་པ་ཚོ་བཀྲ་ཤིས་བདེ་ལེགས་འདི་ག་ཨ་རིའི་རླུང་འཕྲིན་ཁང VOA ཡི་བོད་སྐད་སྡེ་ཚན་ནས་གལ་ཆེ་དོན་ཆེར་ངོས་འཛིན་བྱས་ཏེ་བུད་མེད་དང་འབྲེལ་བའི་བདུན་རེའི་ལེ་ཚན་ཞིག་རྒྱང་སྲིང་ཞུ་འགོ་ཚུགས་ཀྱི་ཡོད་པའི་ནང། སྤྱི་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་བཞི་ཉིན། ང་ཚོའི་ཀུན་གླེང་བརྙན་འཕྲིན་ལས་རིམ་ཐོག་ལ་ལེ་ཚན་འདི་ཐོག་མར་ངོ་སྤྲོད་ཞུས་པ་རེད། དེ་རིང་ས་གནས་ཀྱི་གཟའ་མིག་དམར་ཕྱི་ལོ་ཉིས་སྟོང་བཅོ་བརྒྱད་སྤྱི་ཟླ་དགུ་པའི་ཚེས་བཞིའི་ཉིན། ལེ་ཚན་འདི་རླུང་འཕྲིན་བརྒྱུད་དེ་རྒྱང་སྲིང་ཞུ་ཡ་དེ་འགོ་འཛུགས་ཞུ་གི་ཡོད། ང་དེ་རིང་གི་བུད་མེད་ལེ་ཚན་གྱི་གཙོ་སྐྱོང་ཞུ་མཁན་པད་མ་བདེ་ཆེན་ཡིན། དེ་རིང་གི་ལེ་ཚན་བརྗོད་གཞིའི་འགོ་འབྱེད་ངོ་སྤྲོད་ཞུ་ཡ་ལ། ང་ཚོས་བུད་མེད་དང་འབྲེལ་བའི་ལེ་ཚན་ཞུ་དུས་གནས་ཚུལ་དང་གནད་དོན་ཡང་ན་བརྗོད་གཞི་གང་འདྲ་ལྟ་བུའི་ཐོག་ལ་ཡང་གླེང་མོལ་དང་བགྲོ་གླེང་ཞུ་གི་རེད་ཅེ་ན། སྤྱིར་འཛམ་གླིང་གི་ཁྲོད་དུ་ཚན་རིག་དང་མཁའ་དབྱིངས་ཁྲིམས་ལུགས་དང་ཤེས་ཡོན་སོགས་ཤེས་བྱ་དང་ལས་རིགས་འདྲ་མིན་གྱི་ནང་ལ་ཡོངས་སུ་གྲགས་པའི་བྱས་པ་ཅན་གྱི་བུད་མེད་ཀྱི་ལོ་རྒྱུས་དང་ཁོ་ཚོའི་མི་ཚེའི་ཐོག་ལ་རྗེས་དྲན་དང་འབྲེལ་བགྲོ་གླེང་ཞུ་རྒྱུ་དང། ཡང་སྒོས་སུ་བོད་པའི་བུད་མེད་ཀྱི་རྣམ་དཔྱོད་ལྡན་པའི་བྱེད་སྒོ་རྣམ་གསུམ་ཁག་འབུར་ཐོན་ཞུ་རྒྱུ་ཡིན། དེ་ཡང་དེ་ཚོའི་གྲས་ལ་སྤྱི་ཚོགས་ཀྱི་ནང་ལ་གཟེངས་སུ་ཐོན་པའི་ཞབས་འདེགས་དང། ལེགས་སྐྱེས་ཕུལ་བའི་ལོ་རྒྱུས་ཅན་གྱི་བུད་མེད་ཀྱི་སྐོར་དང། དེ་བཞིན་སྤྱི་ཚོགས་ནང་མངོན་མེད་བཞུགས་ཀྱང་སོ་སོའི་གནས་ཡུལ་ས་གནས་ཁག་གི་ནང་ལ་སྤྱི་ཚོགས་ཀྱི་ཞབས་འདེགས་རླབས་པོ་ཆེ་སྒྲུབ་མཁན་དང། སོ་སོའི་ཕ་མ་དང་བུ་ཕྲུག་བཟའ་ཚང་བཅས་པ་ཧྲ་ཐག་ཐག་བྱས་ཏེ་བྱམས་བརྩེས་བསྐྱངས་དང་སྐྱོང་བཞིན་པའི་སྒོ་ནས་ཞབས་འདེགས་སྒྲུབ་མཁན་བུད་མེད་ཀྱི་ལོ་རྒྱུས་དང་མྱོང་ཚོར་སོགས་ཀྱི་ཐོག་ལ་ཡང་གླེང་མོལ་ཞུ་འཆར་ཡོད། དེ་བཞིན་རྒྱ་ཆེའི་སྤྱི་ཚོགས་ཀྱི་ནང་ལ་བུད་མེད་ཀྱིས་ཤེས་ཡོན་སློབ་སྦྱོང་དང་འཕྲོད་བསྟེན། སྨན་བཅོས་དང་ཆབ་སྲིད། སྒྱུ་རྩལ་དང་རིག་རྩལ། སྤྱི་ཚོགས་ཞབས་ཞུ་སོགས་གང་ཅིའི་ཐད་ལ་ཐུགས་ཁུར་ཆེ་བཞེས་ཀྱིས་ལས་ཀྱི་སྣེ་མོར་གྱུར་པའམ། སོ་སོའི་ཤེས་བྱ་ཡོན་ཏན་དང་འཇོན་ཐང་གི་རྣམ་དཔྱོད་ལ་གཞིགས་ཏེ། གཞན་གྱིས་མིག་ལྟོས་ཡར་ལྟ་བྱེད་ཡུལ་གྱི་བུད་མེད་དང། ཕྱོགས་མཚུངས་བུད་མེད་ཀྱི་གནད་དོན་སྣ་མང་ཐོག་ལ་བགྲོ་གླེང་བྱེད་ཡག་དང་དེ་བཞིན་བུད་མེད་དང་འབྲེལ་བའི་དཀའ་སྡུག་དང་བདེ་སྡུག་སོགས་གནད་དོན་མང་པོ་ཞིག་སངས་པོ་དང་ལྷུག་པོ་བྱས་ཏེ་གླེང་རྒྱུའི་སྡིངས་ཆ་ཞིག་ཀྱང་ཆགས་ཡོད། ལེ་ཚན་འདིའི་ཐོག་ནས་བུད་མེད་དང་འབྲེལ་བའི་གནད་དོན་མང་པོ་ཞིག་གི་ཐོག་ལ་འབུར་བཏོན་དང་བགྲོ་གླེང་བྱས་པའི་ཐོག་ནས། བུད་མེད་ཀྱི་གནད་འགག་ཇི་ཡིན་དང། བུད་མེད་ནས་ཕོ་མོ་འདྲ་མཉམ་གྱི་ཁེ་ཕན་ཡོངས་སུ་སྤྱོད་ཐུབ་པ་ཞིག་བྱས་ཏེ་བློ་སྟོབས་དང་གདེང་འཇོག་ཆེན་པོའི་སྒོ་ནས་འགྱུར་ལྡོག་འགྲོ་བཞིན་པའི་འཛམ་གླིང་གི་སྤྱི་ཚོགས་ནང་ལ་གསར་དུ་བསྐྲུན་པའི་གོ་སྐབས་རྣམས་དམ་འཛིན་བྱེད་ཐུབ་པ་ཞིག་ཡོང་བའི་རེ་བ་བཅངས་ཀྱི་ཡོད། ཡང་དེ་ལྟར་ཡོང་བའི་གཞི་རྩའི་བསམ་བློ་དེ་ནི་ཕོ་མོ་འདྲ་མཉམ་ཞེས་བརྗོད་པ་འདི་ནི་བུད་མེད་ཀྱིས་སྐྱེས་པར་ཁ་གཏད་གཅོག་པའི་གོ་དོན་ཞིག་མིན་པར། དེ་ནི་སྤྱི་ཚོགས་ག་འདྲ་ཞིག་གི་ནང་ལ་ཡང་བུད་མེད་དང་སྐྱེས་པ་གཉིས་ཀའི་ཐོབ་ཐང་ལ་རྩིས་མེད་རྡོག་རོལ་མ་བཏང་བར་བུད་མེད་ཀྱི་བདེ་དོན་དང་ཐོབ་ཐང་ཀྱང་སྐྱེས་པ་དང་གཅིག་འདྲ་གཅིག་མཚུངས་ཀྱིས་འདྲ་མཉམ་དགོས་པ་དེ་ཡིན་པར་མ་ཟད། བུད་མེད་ལ་འདྲ་མཉམ་གྱི་ཐོབ་ཐང་བྱུང་བ་ཡིན་ན་སྤྱི་ཚོགས་དེ་གའི་སྐྱེས་པ་ལ་ཡང་ཁེ་ཕན་ཡོད་ངེས་ཡིན་པ་ནི་བརྗོད་མི་དགོས་པ་ཞིག་ཡིན་པ་དང། ལྷག་པར་དུ་བུད་མེད་ཀྱི་ཤེས་བྱ་ཡོན་ཏན་དང་གནས་སྟངས་གནས་བབ་ནང་ལ་ཡར་རྒྱས་གཏོང་ཐུབ་པ་དང་བློ་སྟོབས་ཆེ་ཞིང། གུ་ཡངས་ཀྱི་བསམ་བློའི་སྒོ་ནས་བུད་མེད་ཀྱི་ནུས་སྟོབས་གོང་འཕེལ་བཏང་བ་བཅས་ཀྱིས་སྤྱི་ཚོགས་དང་རྒྱལ་ཁབ་འཛམ་གླིང་བཅས་པར་ཤུགས་མ་ཐུག་གིས་འགྱུར་ལྡོག་བཟང་པོ་ཞིག་ཐེབས་པར་ཁེ་ཕན་ཡོད་པའི་ངོས་འཛིན་ཞུ་གི་ཡོད། ད་དེ་རིང། ང་ཚོའི་བུད་མེད་དང་འབྲེལ་བའི་ལེ་ཚན་འདིའི་རླུང་འཕྲིན་ཐོག་ལ་ཐེངས་དང་པོར་རྒྱང་སྲིང་སྒོ་འབྱེད་བྱེད་པའི་ལེ་ཚན་འདིའི་ནང་ལ་བུད་མེད་ཐོག་གླེང་མོལ་གནང་བར་མགྲོན་འབོད་ཞུས་པའི་སྐུ་མགྲོན་དེ་འདི་ག་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་སྤྱི་ཁྱབ་འགན་འཛིན་སྐུ་ངོ་བཀྲས་མཐོང་བསྟན་འཛིན་རྣམ་རྒྱལ་ལགས་ཡིན་སྐུ་ངོ་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ཐུགས་རྗེ་གནང། སྐུ་ངོ་ཨ་ནི། ད་འདས་པའི་ཟླ་བ་ཁ་ཤས་ཅིག་གི་ནང་ལ་ད་གླེང་སློང་དང་འཆར་ཟིན་མང་པོ་ཞིག་བྲིས་པའི་ཐོག་ནས་ད་འདི་ག་ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་བུད་མེད་དང་འབྲེལ་བའི་དམིགས་བསལ་ལེ་ཚན་ཞིག་གཟའ་འཁོར་རྟག་པར་རྒྱང་སྲིང་ཞུ་ཡ་བྱས་ཏེ་ད་ཆ་རླུང་འཕྲིན་བརྒྱུད་དེ་རྒྱང་སྲིང་ཞུ་མགོ་དངོས་སུ་ཚུགས་ཀྱི་ཡོད་རེད། བྱས་ཙང་སྐུ་ངོ་མཆོག་ནས་ད་ང་ཚོའི། བུད་མེད་ལེ་ཚན་འདིའི་ཐོག་ལ་ཐོག་མ་ནས་དགོངས་པ་ཆེ་བཞེས་གནང་བ་མ་ཟད་ནི། ལེ་ཚན་འདིའི་སྤྱིའི་ཁ་ཕྱོགས་ག་པར་བསྒྲུབ་མིན་དང་ད་ག་ནང་བཞིན་འདིའི་ནང་ལ་ཡང་འཆར་གཞི་བཀོད་སྟངས་ཐོག་ལ་ཐུགས་ཁུར་ཞེ་པོ་ཅིག་བཞེས་གནང་སོང། བྱས་ཙང། ད་དེ་རིང་དངོས་སུ་རླུང་འཕྲིན་བརྒྱུད་བྱས་བྱས་ནས་ལེ་ཚན་འདི་བཏང་བའི་སྐབས་ལ་ཡང་ད་སྐུ་ངོ་སྐུ་མགྲོན་ཕེབས་ཐུབ་པ་དེ་ལ་ཡང་དམིགས་བསལ་གྱི་དགའ་བསུ་དང་བཀའ་དྲིན་ཆེ་ཞུ་རྒྱུ་དང་སྐུ་ངོས་ཀྱིས་ལེ་ཚན་འདིའི་ཐོག་ལ་སྤྱི་བོ་ཞེ་པོ་ཅིག་གནང་སོང། བྱས་ཙང་གནད་འགག་ག་འདྲ་གཟིགས་གནང་བ། བུད་མེད་ཀྱི་ལེ་ཚན་འདི་གནད་འགག་ཆེན་པོ་བརྩི་དགོས་ཡ་ད་ང་རའི་སྔོན་བྱོན་ནས་ཡིན་ནའི་རེད་ད་ག་ནང་བཞིན་ཡིན་ད། དེང་དུས་འཛམ་བུ་གླིང་ས་ཁུལ་མང་པོ་ལ་འདིའི་སྐོར་གླེང་སློང་མང་པོ་བྱུང་བ་རེད་ཁོ་དེ་འདྲ་ཡིན་ཙང། ད་ང་ཚོ་འགྲོ་བ་མིའི་ལོ་རྒྱུས་ཧྲིལ་པོ་རེད་པ་དུས་རབས་ཉི་ཤུ་དང་དུས་རབས་ཉི་ཤུ་རྩ་གཅིག་ནང་ལ་འགྱུར་བ་མང་པོ་ཕྱིན་པའི་ནང་ནས་གཅིག་བྱས་ན། ད་ལྟ་བུད་མེད་ཀྱི་གནས་སྟངས་སྐོར་གྱི་འགྱུར་བ་འདི། གཅིག་བྱས་ན་རྒྱལ་རབས་ལོ་རྒྱུས་ནང་ལ་གནད་འགག་ཆེན་པོ་གཅིག་ཆགས་ཀྱི་རེད་ཟེར་བྱས་མང་པོ་གཅིག་བསམ་ཚུལ་ཡོད་རེད། འདི་ཡོང་དགོས་ཡ་ག་རེ་ཟེར་ན་ད་ང་ཚོ་འགྲོ་བ་མིའི་ལོ་རྒྱུས་ཟེར་བ་རྒྱལ་རབས་ལོ་རྒྱུས་ནས་ད་ལོ་སྟོང་ཕྲག་གཉིས་གསུམ་གྱི་ལོ་རྒྱུས་ནང་བལྟས་པ་ཡིན་ན་ད་ལྟ་བར་དུ་བུད་མེད་ཟེར་དུས་མང་ཆེ་ད་ནུས་པ་ཆུང་ང། སྤྱི་ཚོགས་ལ་ཕན་ཐོགས་ཆུང་ང་ད། སྤུ་གུའི་ཨ་མ་བྱེད་ཐུབ་ཙམ་ཞིག་གཞན་དེ་ཙམ་ཕན་ཐོགས་མེད་པ་ད་ག་ཚོད་རེད་ལོ་རྒྱུས་བཤད་བསྡད་པ་རེད། ཡིན་ནའི། དེང་དུས་ཀྱི་འགྱུར་བ་ད་འཕྲོད་བསྟེན་གྱི་འགྱུར་བ་རེད་སློབ་སྦྱོང་གི་འགྱུར་བ་རེད་དེ་ཚོ་མང་པོ་ཅིག་ནས་ལྟ་དུས། བསམ་བློ་བཏང་སྟངས་འདི་ནོར་འཁྲུལ་ཆེན་པོ་ཡིན་པ། བུད་མེད་ལ་མི་བརྩི་བཀུར་དང། མཐོང་དེ་ཕུལ་བ་ཡིན་ན་ཨ་འདི་ཅིག་སྤྱི་ཚོགས་ལ་ཕན་ཐོགས་ཆེན་པོ་ཡོད་པས་ད་རྒྱུ་མཚན་མང་པོ་བཤད་དགོས་དེ་འདྲ་ཡིན་ཙང། ང་ཚོས་ད་རེས་བུད་མེད་ཀྱི་ལེ་ཚན་དེ་དམིགས་བསལ་དེ་འདྲའི་ལས་གཞི་འགོ་ཚུགས་ཡག་དེ། ད་ག་ས་དོན་དག་ད་ཆུང་ཆུང་ཟེར་དགོས་པས་བུད་མེད་ཀྱི་ཐོབ་ཐང་ཟེར་ཡག་ད་ཅིག་དེ་འདྲས་ཀྱི་རྩོད་པ་ཙམ་མ་ཡིན་པ། སྤྱི་ཡོངས་ཆ་ནས་ད་འཛམ་བུ་གླིང་ནང་འགྱུར་བ་འདི་འགྲོ་དུས། བོད་པའི་སྤྱི་ཚོགས་ནང་ལ་བུད་མེད་ཀྱི་གནས་སྟངས་འདིའི་ཐོག་ལ་འདུ་ཤེས་འདྲ་བོ་ག་འདྲ་བཞག་དགོས་ཀྱི་འདུག། ཨ་ནི་དེའི་གནད་འགག་ཆ་ནས་ང་རང་ཚོའི་སྤྱི་ཚོགས་ཡར་རྒྱས་ག་འདྲ་འགྲོ་གི་འདུག་ང་རང་ཚོའི་སྤྱི་ཚོགས་ཡར་རྒྱས་ཕྱིན་པ་ཡིན་ན་སྤྱིའི་འཛམ་བུ་གླིང་ལ་ཕན་པའི་ལས་ཀ་བྱེད་ཐུབ་ཁོས་དེའི་གནད་དོན་དེ་གཞི་རྒྱ་ཆེན་པོ་ཅིག་ཐོག་ནས་ང་ཚོས་གཟིགས་དགོས་རེད་བསམ་གྱི་འདུག། འོ་ལགས་སོ་ཡིན་དུས་ད་བུད་མེད་ཐོག་ལ་ཡ་ཅིག་གོ་རྟོགས་ལེགས་སྤེལ་བཏང་པའི་ཐོག་ནས་བུད་མེད་ཐོག་ལ་གཟིགས་ཕྱོགས་ལ་ཡང་ཁྱད་པར་འགྲོ་ཡག་དང་དེ་འདྲའི་ཆ་ནས་ད་སྤྱི་ཚོགས་ལ་ཡང་ཏན་ཏན་ཕན་ནུས་ཁྱད་པར་འགྲོ་ཡག་ཅིག་གསུང་གི་རེད་བྱས་ཙང་ད་ང་ཚོའི་གཟའ་འཁོར་རྟག་པར་ད་རླུང་འཕྲིན་བརྒྱུད་ནས་རེད་ཨ་ནི་རིམ་པས་གཟུགས་མཐོང་རླུང་འཕྲིན་བརྒྱུད་བྱས་རྒྱང་བསྲིང་ཞུ་ཡག་རེད་བྱས་ཙང། བུད་མེད་ཀྱི་ལེ་ཚན་གཟའ་འཁོར་རྟག་པར་བཏང་ཡག་དེ་ཚོའི་ནང་ལ་ཨེ་ནི། ལེ་ཚན་ཞུས་ནའི་མི་འདུག་ཇུས་གཞི་ཞུས་ནའི་མི་འདུག་ད་གནད་དོན་ག་རེ་འདྲ་བོ་རྒྱང་བསྲིང་ཞུ་ཡག་ལ་སྐུ་ངོའི་དགོངས་པའི་ནང་ཡོད་ན། ད་ང་ཚོ་འདི་ལས་དོན་དེ་ཚོ་ལས་གཞི་འདྲ་མི་འདྲ་ནང་ལ་འདི་ཡོང་གི་རེད་བསམ་གྱི་འདུག་གཅིག་བྱས་ན་ང་ཚོ་དེ་སྔོན་བུད་མེད་ཀྱི་ཐོབ་ཐང་སྐོར་དཀའ་ལས་རྒྱབ་མཁན་དང་གྲུབ་འབྲས་ཐོན་པའི་མི་སྣའི་སྐོར་ལོས་རྒྱུས་འདི་མེད་ན་ད་ལྟའི་སྐབས་སུ་ལུང་པ་འདྲ་མི་འདྲ་ནང་ལ་བུད་མེད་ཀྱི་གནས་སྟངས་སྐོར་རེད་ལུང་པའི་ནང་འགྱུར་བ་ག་རེ་འགྲོ་གི་ཡོད་མེད། ད་ག་ནང་བཞིན་བོད་པའི་སྤྱི་ཚོགས་ནང་ལ་བོད་པའི་བུད་མེད་ཀྱི་གནས་སྟངས་ཐོག་ལ་དངོས་གནས་ཡར་རྒྱས་འདྲ་བོ་ག་ཚད་ཕྱིན་ཡོད་རེད་ཕྱིན་ཡོད་མ་རེད། གནད་དོན་ག་རེའི་ཐོག་དོ་སྣང་བྱེད་དགོས་ཀྱི་ཡོད་མེད་ཁོས་ལས་རིགས་ད་ག་སོ་རེད་གནད་དོན་མང་པོ་ཅིག་ཐོག་ལ་ང་ཚོས་བགྲོ་གླེང་བྱས་བྱས། བགྲོ་གླེང་བྱས་ནས་ལམ་སང་ཅིག་གྲུབ་འབྲས་ཐོན་ཡ་དེ་འདྲའི་ཡོང་གི་ཡོད་ནའི་མེད་ནའི་མི་ཚང་མས་གནད་དོན་འདིའི་ཐོག་ལ་བསམ་བློ་གཏང་དགོས་ཀྱི་ཡོད་པ་འདིའི་ཆེད་ཀྱི་འབད་བརྩོན་བྱེད་དགོས་ཀྱི་ཡོད་པས། ཅིག་གྲུབ་འབྲས་ཅིག་རིམ་པས་ཐོན་གྱི་རེད་བསམ་གྱི་འདུག། འོ་ལགས་སོ་ད་ག་ནང་བཞིན་དང་ད་སྐུ་ངོས་གསུངས་སོང་ད་བུད་མེད་ཀྱི་ལེ་ཚན་ཅིག་ཞུ་ཡ་དང་ད་ག་ནང་བཞིན་བུད་མེད་ཐོག་ལ་ཨེ་ནི་བསམ་བློ་བཏང་སྟངས། གཟིགས་ཕྱོགས་དེ་ཚོའི་ཐོག་ལ་ཡ་ད་སྤྱི་ཚོགས་རང་གི་དགོངས་པ་བཞེས་སྟངས་ལ་ཁྱད་པར་ཞེ་པོ་ཅིག་འགྲོ་གི་ཡོད་རེད་ཨེ་བྱས་ཙང་འདི་འདྲའི་ཆ་ནས་ད་ཨ་རི་རླུང་འཕྲིན་ཁང་གི་ད་བུད་མེད་ཀྱི་ལེ་ཚན་འདི་གཙོ་སྐྱོང་གནང་མཁན་དང་ཨེ་ནི་ད་ག་ནང་བཞིན་ད། སྐུ་ངོ། མཆོག་ཡིན་ནའི་དེ་རིང་ང་ཚོའི་སྐུ་མགྲོན་ནང་གཅིག་བྱས་ན་འགའ་ཤས་བསམ་པ་ལ་ཡ་ད་བུད་མེད་ལེ་ཚན་ནང་ལ་སྐུ་མགྲོན་སྐྱེས་པ་ཞིག་ཕེབས་ཀྱི་དགོངས་ཡ་འདྲ་བོ་ཡོང་གི་རེད་པ། ཡིན་དུས་ད་འདིའི་གནད་འགག་ག་འདྲ་གཟིགས་གནང་གི་འདུག་ཡ་ང་ཚོའི་གཙོ་སྐྱོང་གནང་མཁན་གྲས་ལ་ཨེ་ནི་བུད་མེད་ཙམ་མ་ཡིན་པ་སྐྱེས་པ་ཡོད་རེད་པ།
ལགས་རེད། ཁོས་འདི་ཐོག་མར་ངས་ད་ལྟ་ཞུས་པ་ནང་བཞིན་རེད། འདི་བུད་མེད་གཅིག་པོའི་གནས་ཚུལ་ཅིག་མ་ཡིན་པ། བུད་མེད་ལ་ཐོབ་ཐང་རག་མ་རག་ཟེར་ཡག་གི་གནས་ཚུལ་ཙམ་མ་ཡིན་པ། འདིའི་གནས་ཚུལ་འདི་འདྲའི་ཡོང་གི་རེད་དེ། འདི་ང་ཚོའི་སྤྱི་ཚོགས་ཁོ་རང་ལ་ཁྱད་པར་ཆེན་པོ་འགྲོ་གི་ཡོད་པ། དེའི་ཆ་ནས་ཨ་ནི་ལས་འགུལ་འདི་འདྲའི་ལས་གཞི་གསར་པ་དེ་ཚོའི་ནང་ལ་ང་ཚོ་ཚང་མས་ཁུར་ལེན་དགོས་ཡ་འགན་ལེན་དགོས་ཡ་གི་གནད་དོན་ཅིག་རེད་བསམ་གྱི་འདུག། ལགས་ལགས་སེ་ཨ་ནི་འདི་དང་ད་འབྲེལ་བའི་ཐོག་ལ་ཞུས་པ་ཡིན་ན་གཅིག་གིས་བུད་མེད་ཀྱི་ཐོབ་ཐང་ཞུས་ནས་མི་འདུག་ད་གཅིག་རྒྱལ་སྤྱིའི་ནང་ལ་ཡིན་ན་བུད་མེད་ཀྱི་གནས་སྟངས་འགྱུར་བ་ཞེ་པོ་ཕྱིན་ཡོད་རེད་ད་ག་ནང་བཞིན་བོད་པའི་སྤྱི་ཚོགས་ནང་ལ་ད་ནས་ལོ་བཅུ་གྲངས། འགའ་ཤས་དང་མི་འདྲ་བའི་ཞེ་པོ་ཅིག་གིས་གཟིགས་ཕྱོགས་རེད་བུད་མེད་སོ་སོའི་ངོས་ནས་ཡིན་ནའི་གཅིག་གིས་ཁུར་མཉམ་ལེན་བྱེད་ཕྱོགས་རེ། ཤུགས་ཞེ་པོ་ཐེབས་བྱས་ཅིག་ནས་ད་འགྱུར་བ་ཆེན་པོ་ཞེ་པོ་ཕྱིན་ཡོད་རེད། ཡིན་ནའི་ད་གཅིག་གིས་ཟེར་སྲོལ་ནང་ལ་སྐྱེས་པ་གཅིག་གྲུབ་འབྲས་ཐོན་པ་གཅིག་འགོ་ཁྲིད་འདི་འདྲའི་ཤུགས་ཆེན་པོ་ཞེ་པོ་ཅིག་གཅིག་ཕན་ནུས་ལྡན་པའི་ཕྱག་ལས་གནང་མཁན་འདི་འདྲས་ལ་ཡ། དེ་ཚོའི་རྒྱབ་ལ་བུད་མེད་ཅིག་ཡོད་རེད་ཟེར་སྲོལ་ཡོད་རེད་བྱས་ཙང་དེ་འདྲའི་ཆ་ནས་ད་བུད་མེད་ལས་ཀྱི་སྣེ་མོའི་ཐོག་ལ་སླེབས་ཡ་དང་བུད་མེད་ཅིག་གྲགས་ཆེན་པོ་དེ་ཚོའི་གི

ཁྲིམས་ཞིབ་པ་རེད་པ Ruth Ginsburg ཁོ་རང་གི་ལོ་རྒྱུས་དེ་ཞུ་དུས་ཁོ་རང་ཕྱག་ལས་སྒྲུབ་ཐུབ་ཡ་སློབ་སྦྱོང་གནང་ཐུབ་ཡ་ཨ་ནི་ཅིག་སེམས་ཤུགས་དང་རྒྱབ་སྐྱོར་རོགས་པ་གནང་མཁན་གཙོ་བོ་དེ་ཁོ་རང་སྐུ་ཟླ་དེ་རེད་འདུག་ཁོས་དེ་འདྲ་ཡིན་ཙང་ད་ལྟ་གསུངས་པ་ནང་བཞིན་རེད་སྤྱི་བཏང་ཕྱི་རྒྱལ་ཚོས་བཤད་སྲོལ་མི་སྦས་གྲུབ་འབྲས་ཆེན་པོའི་རྒྱབ་ལ་ཨ་ནི། སྐུ་ཟླ་ཅིག་ཡོག་རེད་ཟེར་ཡག་ད་ག་ནང་བཞིན་ད་འདི་ཕོ་མོ་གཉིས་ཆར་ཁྱབ་གི་རེད་བསམ་གྱི་འདུག་དངོས་གནས་རེད། ལགས་ལགས་སེ་ད་ག་ནང་བཞིན་གཅིག་གི། གྲུབ་འབྲས་ཆེན་པོ་དང་གཟེངས་སུ་ཐོན་པའི་ཕྱག་ལས་གནང་མཁན། འདི་འདྲས་ལ་ཡག། ཡང་ན་སོ་སོའི་བཟའ་ཚང་རེད་ཡང་ན་སོ་སོའི་ཅིག་སློབ་སྟོན་པ་རེད་ཡང་ན་སོ་སོའི་ནང་མི་ཁྱིམ་ཚང་རེད་འདི་མིན་ན་སྤྱི་ཚོགས་ནང་གི་རེད་དགེ་རྒན་རེད་འདི་འདྲས་རེད་མང་པོ་ཅིག་ག་དུས་ཡིན་ནའི་རྒྱབ་རྟེན་དེ་ཚོ་གནད་འགག་ཞེ་པོ་ཆགས་ཀྱི་འདུག་བྱས་ཙང་འདི་འདྲས་ཀྱི་དགོངས་འདུས་ཅིག་ང་ཚོའི་བོད་པའི་སྤྱི་ཚོགས་ད་དགོངས། བོད་པའི་སྤྱི་ཚོགས་ནང་ལ་ཕྱག་ལས་ལོ་མང་པོ་ཞེ་པོ་གནང་པ་རེད་རྒྱུས་མངའ་ཞེ་པོ་ཅིག་ཡོད་རེད་བྱས་ཙང་འདི་འདྲའི་ཆ་ནས་སྐུ་ངོས་ཀྱི་གཅིག་ནས། བུད་མེད་ཀྱི་ལེ་ཚན་ཡ་གལ་ཆེན་པོ་བརྩི་ཡ་གཅིག་ཏན་ཏན་བུད་མེད་ལ་ཡ་ཆེ་མཐོང་དགོས་ཀྱི་འདུག་བུད་མེད་ད་ཅིག་ག་ཟེར་དགོས་རེད་ད། ཐོབ་ཐང་རྩོད་ཡ་འདྲ་པོ་ཅིག་འདི་འདྲའི་གི་དཀའ་མོའི་དམིགས་བསལ་མེད་པ་ལ་ཡ་ཐོབ་ཐང་རྩོད་དགོས་ཡག་གི་གནས་སྟངས་ཆགས་ན་ལོབ་ཏོ་བྱས་ཙང་རྩོད་དགོས་ཀྱི་ཡོད་རེད་ཡིན་ནའི་རྩོད་དགོས་ལ་མ་གོ་ཅིག་ཞེ་པོ་ཅིག་སྤྱི་ཚོགས་ནང་ལ་ཡང་ཅིག་གླེང་བསྡད་པ་འདི་འདྲ་ཅིག་རེད། ཡིན་ནའི་ད། བོད་པའི་སྤྱི་ཚོགས་ནང་ལ་ནི་བུད་མེད་ཀྱི་གནད་དོན་ཐོག་ལ་ང་ཚོས་ཤེས་རྟོགས་གོང་འཕེལ་གཏོང་ཡ་ཞུས་ནས་མི་འདུག་བསམ་བློ་རྒྱ་ཆེ་གཏོང་ཡ་ཞུས་ནས་མི་འདུག་དེ་ཚོའི་ཐོག་ལ་དགོངས་པ་བཞེས་དུས་གནད་དོན་ག་རེ་ག་རེ་སྐུ་ངོས་ཀྱིས་གལ་ཆེན་པོ་བརྩི་གནང་གི་ཡོད་པས། སྤྱི་བཏང་ད་ངས་ཏོག་ཙམ་བལྟས་པ་ཡིན་ན་བོད་པའི་སྤྱི་ཚོགས་ནང་ལ་བུད་མེད་ཀྱི་གནས་སྟངས་འདི་འཛམ་བུ་གླིང་ས་ཁུལ་གཞན་པ་མང་པོ་མཉམ་པོ་བསྡུར་བ་ཡིན་ན་ཞེ་དྲག་གིས་བཟང་བ་ཡོད་རེད་བསམ་གྱི་འདུག་དཔེར་ན་ད་ལུང་པ་མང་པོ་དཔེ

ཆིག་སྟོང་དགུ་བརྒྱ་བདུན་ཅུ་སོ་དྲུག་བར་དང། ཁྲིམས་ཀྱི་སློབ་གྲྭའི་དགེ་རྒན་ཆེན་མོ་དེ་བྱེད་དུས་དགེ་རྒན་ཆེན་མོ་གཏན་འཇགས་དང་པོ་དེ་བྱེད་དགོས་པ་རེད་ད་ཨ་མི་རི་ཀ་གཅིག་གི་ཡར་ཐོན་ཅན་ཞེ་པོ་ཅིག་སྤྱི་ཚོགས་ཟེར་མཁན་དེ་དེ་འདྲ་རེད། དེ་འདྲ་ཡིན་ཙང་བོད་པའི་གནས་སྟངས་ནང་སྤྱི་བཏང་སྤྱི་ཚོགས་ནང་བུད་མེད་ལ་མིའི་མཐོང་དང་བརྩི་བཀུར་ངས་ཡག་པོ་ཡོད་རེད་བསམ་གྱི་འདུག་ཡིན་ནའི་ཡང་གནད་དོན་མང་པོ་ཅིག་ང་ཚོས་མ་ལབ་བྱས།

ད་འདས་པའི་ལོ་སུམ་ཅུ་བཞི་བཅུའི་ནང་ལ་རྒྱལ་བ་རིན་པོ་ཆེ་གིས་བོད་མི་མང་ཚང་མར་བརྩི་བཀུར་ཆེན་པོ་དང་བུད་མེད་ལ་དམིགས་བསལ་ཐུགས་ཁུར་བཞེས་ཙང་དེང་སང་གནས་སྟངས་གང་ཅིའི་ཐད་ནས་དྲག་རུ་ཕྱིན་ཡོད་པ་རེད། དེ་འདྲའི་གི་འགྱུར་བ་ཅིག་ཕྲན་བུ་ཕྱིན་མེད་ན་མི་མང་པོའི་ཁ་ནས་ཅིག་བཤད་ན་སྙན་པོ་བཤད་མདོག་ཁ་པོ་དེ་རྒྱབ་ལ་ད་ཡོད་མ་རེད་སྐྱེས་དམན་ལ་དེ་བརྗོད་ནས་ཁོ་རང་གི་ལན་སྐད་འབྲས་ཡོད་མ་རེད་ཟེར་ཡག་གི། སྐྱེས་དམན་སྐད་ཆ་རེད་ཟེར་རོ་ད། འོ་དེ་འདྲའི་གི་ད་མཐོང་ཆུང་དང་བརྩི་མཐོང་མེད་པའི་སྐད་ཆ་ཤུགས་ཆེན་པོ་ཡོད་རེད་དེ་སོང་ཙང་ད་ང་ཚོ་འབད་བཞག་རོགས་འབད་བྱས་མི་གཅིག་བྱེད་དུས་ང་ཚོ་ཕྱི་ལོགས་ལ་མཐོང་དུས་འདྲ་ཆགས་པོ་རུ་འབྱོར་ཏེ་ནང་དོན་ལ་འགྱུར་བ་ཆེན་པོ་གཅིག་བྱས་ན་ཕྱིན་ཨ་ཡོད་བསམ་གི་འདུག་དེ་འདྲ་ཡིན་ཙང་ད་ལྟའི་དེང་སང་གི་འགྱུར་བ་དཔེར་ན། ཁ་ཆེ་ལུང་པའི་ནང་ལ་ཡིན་ན་ཉེ་ཆར་རང་ད་ཟླ་བ་གཅིག་གཉིས་གོང་ལ་གཞི་ནས་བུད་མེད་ཚོ་མོ་ཊ་བཏང་ཆོག་གི་རེད་ཟེར་དེ་སྔན་ལ་སྔན་ལ་མོ་ཊ་བཅས་བཏང་ཆོག་གི་མ་རེད།
རྒྱུ་མཚན་འདྲ་མི་འདྲ་བཤད་བྱས་ཁོ་འདི་འདྲ་ཡིན་ཙང། ང་ཚོའི་སྤྱི་ཚོགས་ནང་ལ་ཕྲན་བུ་ཕྲན་བུ་དཀའ་ངལ་ཡིན་ནའི་རེད་ཡར་རྒྱས་བཏང་ཡ་དེ་ཚོ་ཡིན་དང་ཡིན། ཨ་ནི་རྒྱལ་སྤྱིའི་ཐོག་ལ་ག་རེ་འགྲོ་འདུག་ལྟ་དགོས་ཡ་དེ་ག་རེ་ཟེར་ན་ད་ང་ཚོ་འཛམ་བུ་གླིང་འདིའི་ནང་ལ། མི་རིགས་འདྲ་མི་འདྲ་ཟེར་ནའི་རེད་མི་རིགས་གཅིག་ཟེར་ནའི་མི་འདི་ཚང་མ་ཁོར་ཡུག་འདིའི་ནང་གནས་དགོས་རེད་ཨ་ནི། སྤྱི་ཚོགས་མང་པོ་འགྱུར་བ་འགྲོ་དུས་ང་ཚོའི་རང་བཞིན་གྱི་འགྱུར་བ་མ་ཕྱིན་པས་ན། འདི་མེད་ན་རྗེས་ལུས་ཐེབས་གི་རེད་འདི་མེད་ན། གང་མཚམས་ནས་རིན་ཐང་མེད་པ་ཆགས་ཀྱི་རེད། དེ་མིན་ན་གང་མཚམས་ནས་ཡལ་འགྲོ་གི་རེད། མི་རིགས་དང་སྤྱི་ཚོགས་ཡལ་བ་ལོ་རྒྱུས་ནང་ལ་མང་པོ་བྱུང་ཡོད་ཟེར་ཁོས་ད་ང་ཚོའི་བོད་པའི་ལུང་པ་དང་མི་རིགས་དང་རིག་གཞུང་ལ་ཞེན་ཁོག་ཡོད་ན་ཨ་ནི་བུད་མེད་ཀྱི་ལས་ཟན་བུད་མེད་ཀྱི་གནད་དོན་འདིའི་ཐོག་ལ་ཐུགས་སྣང་གནང་དགོས་པ་དེ་གལ་ཆེན་པོ་རེད་ཞུ་ཡ་གཅིག་དེ་འདྲ་ཞུས་འགྲིག་མེད་འགྲོ། ལགས་ལེགས་སོ་ཏན་ཏན་རེད་ཤག་ཨ་ནི་ད་ག་ནང་བཞིན་ད་བུད་མེད་ཟེར་དུས་ང་ཚོའི་ཁ་སང་བཀའ་མོལ་གླེང་སློང་དེ་ཚོའི་ནང་ལས་བྱུང་སོང་གཅིག་ནས་ད་སྤྱི་ཚོགས་ཀྱི་བརྒྱ་ཆ་ལྔ་བཅུ་ཙམ་ཆགས་ཀྱི་ཡོག་རེད་བྱས་ཙང་དེ་འདྲའི་ཆ་ནས་ད་གཅིག་གི་བུད་མེད་ཀྱི་གནད་དོན་དང་བུད་མེད་གནས་སྟངས་དང་གནས་བབ་ལ་ཡར་རྒྱས་བཏང་ཡག་ཐོག་ལ་ཡག་ཨ་ནི་སྤྱི་ཚོགས་ག་འདྲ་གཅིག་ཡིན་ནའི་ཐུགས་ཁུར་མ་བཞེས་པ་ཡིན་ན་ཨ་ནི་སྤྱི་ཚོགས་དེ་གི་ཨ་ནི་མི་འབོར་ཕྱེད་ཀ་ཚོ་ལ་ཡག་ད་སྣང་མེད་བྱས་པ་འདྲ་པོ་དེ་འདྲའི་ཆགས་ཀྱི་ཡོག་རེད་བྱས་ཙང་དེ་འདྲའི་ཆ་ནས་ད་ད་སྐུ་ངོས་གསུངས་སོང་ད། བུད་མེད་ཐོག་ལ་ཡང་དོ་སྣང་བྱེད་དགོས་ཡ་དང་བུད་མེད་དེ་ནི་གཅིག་སོ་སོའི་སྤྱི་ཚོགས་དང་སོ་སོ་དང་འབྲེལ་བ་མེད་པ་ཅིག་མིན་པ་དང་སོ་སོའི་སྤྱི་ཚོགས་དང་དང་མེད་དུ་མི་རུང་བའི་གི་ཨ་ནི་ཆ་ཤས་ཅིག་ཆགས་པ་ལ་ཡང་ངོས་འཛིན་གནང་དགོས་ད་གལ་ཆེན་པོ་རེད་དོ། ལགས་ལེགས་སོ་ཐུགས་རྗེ་གནང་ཨ་ནི་གསན་མཁན་རྣམ་པ་ཚོ་དེ་རིང་ང་ཚོས་བཅར་འདྲི་ཞུ་ས་དེ་ང་ཚོ་འདི་ག་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་སྤྱི་ཁྱབ་འགན་འཛིན་སྐུ་ངོ་བཀྲས་མཐོང་བསྟན་འཛིན་རྣམ་རྒྱལ་ལགས་ཡིན་སྐུ་ངོས་དེ་རིང་དུས་ཚོད་བཏོན་བྱས་ང་ཚོའི་ལས་རིམ་འདི་ནང་ཕེབས་པར་ཐུགས་རྗེ་གནང། ལགས་ལེགས་སོ་ཐུགས་རྗེ་གནང།